དེ་ཡང་བྱིང་བ་ཕྲ་མོ་ནས་ཀྱང་བཀག་པས་དེ་ནི་སེམས་གསལ་ངར་དང་ལྡན་པ་དང་དེ་ནི་སྔར་ལུས་ཤིན་སྦྱངས་ཀྱི། སྔར་ལུས་ཤིན་སྦྱངས་ཀྱི་སྐབས་སུ་བཤད་པ་ལྟར་རླུང་ལས་སུ་རུང་བའི་མཐུས། ལུས་དང་སེམས་སྣང་བ་ཕུལ་དུ་བྱུང་བའི་བདེ་བ་བདེ་བའི་ཏིང་ངེ་འཛིན་སྔར་རྟགས་ཀྱི་སྐབས་སུ་བཤད་པ་ལྟར་འདོད་པ་ལ་འདུན་པས། འདུན་པ་སོགས་ཀྱི་ཉེ་དེ་ནས་ཉེ་བའི་ཉོན་མོངས་རྣམས་དང་དེ་ནས་ཕལ་ནམ་ཡང་ཕལ་ཆེར་མི་རྒྱུ་བ་དང་མཉམ་པར་བཞག་པ་ལས་ལངས་པའི་ཚེ་ཡང་ཤིན་ཏུ་སྦྱངས་པ་དང་དེ་ནི་མི་འབྲལ་བར

ངོ་ལ་སོགས་ཏེ་འདོད་པ་ལ་འདུན་པའི་འདོད་ཆགས་ལ་སོགས་པའི་ཉེ་བའི་ཉོན་མོངས་རྣམས་ཕལ་ཆེར་མངོན་གྱུར་མངོན་དུ་མི་འགྱུར་བ་ལ་སོགས་པ། མཉམ་གཞག་ལས་ལངས་པའི་ཚེ་ཡང་ཤིན་ཏུ་སྦྱངས་པའི་བདེ་བའི་ཡོན་ཏན་དང་ལྡན་པ་ལ་སོགས་པ། ཨ་འདི་འདྲའི་གིས་དེ་ནི་ད་བདེ་གསལ་མི་རྟོག་པ་བདེ་བ་དང་གསལ་བ་དང་མི་རྟོག་པ་ལ་སོགས་པའི་ཡོན་ཏན་དང་ལྡན་ཏེ། ད་ཞི་གནས་ཅིག་འགྲུབ་ཡོང་རེད་བ་སེམས་གནས་དགུ་ལ་སོགས་པ་ལ་བརྟེན་ནས་འགྲུབ་ཡོང་རེད་བ། དེ་ནས་འགྲུབ་ཀྱི་དེ་ནི་འོ་ག་རེ་ཟེར་བའི་ཞི་གནས་དེ། ང་རང་ཚོ་དེ་ན་ས་བཅུ་ལམ་ལྔ་ཡིན་ན་ག་རེའི་སྐོར་ལ་བཞག་པ་རེད་ཟེར་ན། བཀའ་དྲིན་གསོལ་བའི་བར་ག་བ་ཞིག་དང་དོགས་པ་དེ་ཆད་ཡོང་བ་རེད་དམ་ཁ་ཤས་ཀྱིས་སྡིག་པ་རྟོགས་པ་མཐོན་པོ་ཞིག་སླེབས་པ་ཡིན་བསམ་པ་འདྲ་བོ་ཡོང་གི་ཡོད་པ་འདྲ་འདུག་བ་དེ་དེ་རང་ལུགས་བྱས་ན་ད་དེ་ཚོ་གི་ལམ་བུ་ག་ཡོང་ཐུབ་ཟེར་བ་མ་ཡིན་ཞེས་བ་དེ་བྱང་ཆུབ་ཀྱི་སེམས་ཀྱིས་ཟིན་ན་དེར་ཐེག་པ་ཆེན་པོའི་ལམ་དུ་འགྲོ་ཐུབ་ཞིག་དང། ངེས་འབྱུང་གི་བསམ་པས་ཟིན་ན་ཐར་པའི་རྒྱུར་འགྲོ་བ་ཙམ་ཅིག་རེད་མ་གཏོགས་བ་ཕྱི་རྒྱལ་དེ་བ་ཕྱི་རོལ་པ་དང་ཡང་ཐུན་མོང་བའི་ལམ་ཞིག་རེད་ཟེར་ཐེག་པ་ཆེན་པོའི་ལམ་གྱི་གང་གི་གི་ནང་ནས་འཇོག་བཞག་གི་མ་རེད་ཟེར་ད་དེ་རེད། འཇོག་ཅེ་ན་དེ་འདྲ་བའི་ཏིང་ངེ་འཛིན་སྐྱེས་ན་ནི་སྤྱིར་ཐེག་པ་ཆེན་པོའི་ལམ་དུ་འཇོག་ཅིང་ཁྱད་པར་དུ་ཤིན་སྦྱངས་སྐྱེ་བ་དང་རྗེས་སུ་མཐུན་པའི་རླུང།

འོ་དེ་ནི་ཆགས་བྲལ་བྱེད་པ་རྣམས་ཀྱིས་ཀྱང་དེ་ནི་ཞི་རགས་པའི་གོ་ས་ཞི་གནས་འདི་ལ་བརྟེན་ནས་དེ་ནི་འོ་ཆགས་བྲལ་བྱེད་ཡོང་དུས་སུ། བགྲོད། ད་ནི་དེ་ནི་དགོས་པ་ཡིན་པས་དེ་ལ་ཕྱི་ནང་གཉིས་ཀའི་ཐུན་མོང་བ་དུས་སུ། གནས་ཚུལ་ཐུན་མོང་བ་ཡིན་ནོ་ཞེས་འདི་ཡང་བདག་མེད་པ་ཕྱིན་ཅི་མ་ལོག་པར་རྟོགས་པའི་ལྟ་བ་དང། སྲིད་པ་མཐའ་དག་གི་སྐྱོན་ལེགས་པར་རྟོགས་ནས་འཁོར་བ་ལ་ཡིད་འབྱུང་ཞིང་ཐར་པ

ཐར་པ་དང་ཐམས་ཅད་མཁྱེན་པའི་རྒྱུ་རུ་འགྲོ་མི་འགྲོ་དཔྱོད་པ་མིན་གྱི་ད་ནི་ད་ནས་འདི་བཤད་དེ་ཟིན་བྱེད་ཀྱི་སྒོ་ནས་བཤད་པ་མ་རེད་ཁོ་རང་ངོ་བོའི་སྒོ་ནས་དེ་ནི་ལམ་གང་གི་ཁོངས་སུ་གཏོགས་རེད་ཟེར་ཤེས་དགོས་རེད། ཏིང་ངེ་འཛིན་རང་གི་ངོ་བོའི་སྒོ་ནས་ལམ་དུ་འགྲོ། ལམ་དུ་གང་འགྲོ་དཔྱོད་པ་ཡིན་ནོ། དབུ་མ་པ་དང་སེམས་ཙམ་པ་ཡང་ལྷག་མཐོང་གི་ལྟ་བའི་ཡུལ་ཇི་ལྟར་གཏན་ལ་འབེབས་པ་ལ་མི་མཐུན་པ་ཡོད་ཀྱང་སྤྱིར་ཞི་ལྷག་གི་ངོས་འཛིན་དང་དེ་དག་གི་རྟོགས་པ

མི་ཡོངས་སུ་རྟོག་པ་དང་མི་ཚེ་ཡོངས་སུ་དཔྱོད་པ་ཡང་མི་བྱ་བ་ཡིན་ནོ་ཞེས་ཞི་ལྷག་གཉིས་ཀྱི་ནང་ནས་ཞི་གནས་ལ་དེ་འདྲ་ཞིག་ཞི་གནས་ལ་དག་རྣམ་པར་རྟོག་པ་མེད་ཞི་གནས་ཀྱི་དམིགས་པ་རྣམ་པར་རྟོག་པ་མེད་པའི་གཟུགས་བརྙན་ཞེས་བྱ་བ་ཡོད་རེ་བ་ད་དཔྱད་པ་བྱེད་དགོས་ཡོད་མ་རེ་བ་དེ་ནི་ཞི་གནས་ནི་སེམས་རྩེ་གཅིག་པའོ་ལྷག་མཐོང་ནི་སོ་སོར་རྟོག་པའོ་ཞེས་ནི་གསུངས་ཡོད་རེ་བ་འང་དེ་ལྟར་བཤད་པའི་ཕྱིར་དང་ཡང་ང་དེ་ཉིད་ལས་འོ་དེ་ནི་དེ་ལྟར་ཞི་གནས་ཀྱི་སེམས་ཐོབ་པ་དང།